འདོད་ཕྱིར་འཁོར་རྣམས་སྡུད་ཅེས་པ་སྟེ་ཁྲུས་ལ་སོགས་པའི་རིམ་གྲོ་དང་སྟན་འདིང་བ་དང་ལས་སུ་མི་བསྐོ་བ་སོགས་ཀྱི་བསྙེན་བཀུར་ལ་ཞེན་ཏེ། དེ་འོང་དུ་རེ་བ་ལ་སོགས་པའི་ཟང་ཟིང་དང་བཅས་པའི་སེམས་ཀྱིས་འཁོར་བསྡུས་ན། ཟང་ཟིང་དང་བཅས་པའི་འཁོར་བསྡུས་ན་ཉོན་མོངས་ཅན་ནོ། ཟང་ཟིང་མེད་པའི་བསམ་པས་བསྡུས་ན། རིམ་གྲོ་སོགས་བྱེད་པ་བདག་གིར་བྱས་པ་ལ་བྱེད། ཟང་ཟིང་དང་བཅས་པའི་སེམས་ཀྱིས་འཁོར་བསྡུས་ན་བྱེད། ཟང་ཟིང་མེད་པའི་བསམ་པས་བསྡུས་ན་བཟང། འཁོར་བསྡུས་ན་ཟང་ཟིང་དང་བཅས་པས་བཟང། ཟང་ཟིང་བཅས་མ་བཅས་ཟེར་མཁན་ནི་ཟང་ཟིང་ཨ་ཀི་གོ་ལ། གང་ཟག་ཁོ་པ་ནི་ཟང་ཟིང་དང་བཅས་པའི་དེ་འདྲ་གི། བསྙེན་བཀུར་དང་བཅས་པའི་སེམས་ཀྱིས་འཁོར་བསྡུས་ན་ཆེས་ཟང་ཟིང་མེད་པ་ཟེར་ན་དེ་འདྲ་གི་དཔལ་འབྱོར་དོན་གཉེར་དེ་འདྲ་གན་མེད་པའི་བསམ་པས་བསྡུས་པ་ན་རིམ་གྲོ་བྱེད་པ་བདག་གིར་བྱས་ཀྱང་ཉེས་པ་མེད། སྦྱོར་བ་མེད་པ་ནི་ལེ་ལོ་ལ་སོགས་སེལ་མི་བྱེད། མྱ་ཡིག་གི་སྦྱོར་བ་དམན་པ། སྦྱོར་བ་མེད་པ་ནི་ལེ་སྨིན་མེད་པ་ནི་ལེ་ལོ་ལ་སོགས་སེལ་མི་བྱེད་ཅེས་པ་སྟེ་སྙོམ་ལས་དང་ལེ་ལོ་སྐྱེས་ཏེ་སྲོག་གི་འདུས་པ་གཉིད་ཀྱི་བདེ་བ་དང་མལ་དུ་ཉལ་བའི་བདེ་བ་དང་གློས་འབེབས་པ། གློས་འབེབས་པ་སྟེ་སྙེས་པའི་བདེ་བ། དུས་མིན་པ། སྙེས་པའི་བདེ་བ་དུས་མིན་པ། ཉིན་མོ་དང་མཚན་མོའི་དུས་ལ་ཡང་ཚོད་མི་ཟིན་པ་སྟེ་ནམ་གྱི་གུང་ཐུན་མ་གཏོགས་པ། ཆ་སྟོད་སྨད་ལ་ནམ་གྱི་གུང་ཐུན་མ་གཏོགས་པ་ཆ་སྟོད་སྨད་སྟོད་སྨད་ལ་བདག་གིར་བྱེད་ཅིང། སེལ་བར་མི་བྱེད་ན། ཉོན་མོངས་ཅན་གྱི་ཉེས་པ་བདག་གིར་བྱས་ཀྱང་ཟེར་ཉེས་པ་མེད་པ་ལ་རྟེན་གྱི་སྒོ་ནས་ནི་ན་སྟེ་མི་ནུས་པ་དང་ལམ་བགྲོད་པས་དུབ་པ་དང། དེ་སྤང་བའི་ཕྱིར། འདུན་པ་སྐྱེས་པ་སྔར་ལྟར་བྱས་པ་སྟེ་གསུམ་མོ། ཟེར་ད་འདི་ལ་ཉེས་པ་མེད་བྱེད། བྱ་བ་ངན་པ་ལ་ཆགས་པ་ནི་ཆགས་པས་བྲེ་མོའི་གཏམ་ལ་བརྟེན། ཞེས་པ་སྟེ་རྒྱལ་བློན་ཆོམ་རྐུན་བུད་མེད་འདོད་པ་ལ་སོགས་པའི་འདུ་འཛིའི་གཏམ་ལ་ཀུན་ཏུ་ཆགས་པའི་སེམས་ཀྱིས་དུས་ཡོལ་བར་བྱེད་ན་ནི་ཉོན་མོངས་ཅན་གྱི་ཉེས་པ་ཡིན། བརྗེད་པས་བྱས་ན་བརྗེད་པས་དེ་འདྲའི་ལ་སོགས་པ་བརྗེད་ནས་བསམ་བློ་བརྗེད་ནས་བྱས་པ་ཡིན་ན་ཉོན་མོངས་ཅན་མིན་པའི་ཉེས་པའོ། འདི་གཞན་ལ་ཉན་པ་ཙམ་བྱས་པས་འདི་གཞན་ལ་ཉན་པ་ཙམ་བྱས་པས་དུས་ཡོལ་བ་དང་དུས་ཡོལ་བ་ལ་ཡང་སྔ་དྲོ་ལས་ཕྱི་དྲོ་དང་དེ་ལས་སྲོད་དུ་ཐལ་བ་སོགས་ལ་ས་མུ་དྲ་འཆད་དོ། ཉན་པ་དང་སྨྲས་ཀྱང་ས་ཉན་པ་དང་སྨྲས་ཀྱང་ཉེས་པ་མེད་པ་ལ་ཉན་པ་དང་སྨྲས་ཀྱང་ཉེས་པ་མེད་པ་ལ་ཉན་མཁན་གྱི་སྒོ་ནས་ཕ་རོལ་སྨྲ་ཞིང་འདུག་པ་ལ་ཉན་པ་དེ་ཡང་དྲན་པ་ལ་གནས་བཞིན་དུ་ཕ་རོལ་གྱི་ངོར་སྐད་ཅིག་ཙམ་ཉན་པའོ། གཏམ་གྱི་སྒོ་ནས་ནི་ཡ་མཚན་པའམ། མཚར། ཡ་མཚན་པ། ཡ་མཚན་པའམ། མཚར་གཏམ་ལ། ཕར་ལ་འདྲི་བ་མཚར་གཏམ་ནང་ངོ་མཚར་བའི་གཏམ་དེ་འདྲ། མཚར་གཏམ་ལ་འདྲི་བ། ཕར་ལ་འདྲི་བ་ཙམ་དང་ཚུར་ལ་འདྲི་བའི་ལན་འདེབས་པ་ཙམ་བྱེད་པའོ། སློབ་པ་ལ་བརྩོན་པ་ལ་ནི། སློབ་པ་ལ་བརྩོན་པ་ལ་ནི་དེ་ཡང་ཉེས་པ་ཡིན་པར་སློབ་པ་ལ་བརྩོན་པ་ལ་ནི་དེ་ཡང་ཉེས་པ་ཡིན་པར་ཛི་ན་པུ་ཏྲ་སོགས་འཆད་དོ། སློབ་པ་ལ་བརྩོན་པ་ག་འདྲ་ཅིག་ལ་ཟེར་པ་ཡིན། སློབ་པ་ལ་བརྩོན་པ་ཟ་ད་བཅུ། སློབ་པ་ལ་བརྩོན་པ་ཟ་ཟེར་ན་ད་གང་ཟག་པ།

ལེགས་བྱས་སོགས་སྦྱོར་བ་དམན་པ་བསྙེན་བཀུར་བསྡུས་པ་ཟེར་མཁན་དེ་གཅིག་བྱས། ལེ་ལོ་སེལ་མི་བྱེད་ཟེར་མཁན་དེ་གཅིག་བྱས། ཆགས་པས་བྲེ་མོའི་གཏམ་ལ་བརྟེན་པ་ཟེར་མཁན་བཅས་ཉེས་པ་གསུམ་པོ་དེ་ཡིན་པ། ད་དེ་ལྟ་བུའི་ཉེས་བྱས་དེ་གསུམ་ནི་སེམས་ཅན་དོན་བྱེད་ཀྱི་ཆོས་ཚུལ་བཞིན་དུ་ཚོགས་པ་སྡུད་པ་དང། དགེ་བ་ཆོས་སྡུད་པའི་བརྩོན་འགྲུས་ཀྱི་ཕར་ཕྱིན་དང། སྡོམ་པའི་ཚུལ་ཁྲིམས་ཀྱི་འདུ་འཛིའི་ནང་དུ་ལོང་གཏམ་ངན་པ་དང་དུ་མི་ལེན་པ་ལས་ཉམས་པར་འགྲེལ་པ་གསར་མར་བཤད་དོ། ད་བསམ་གཏན་དང་འགལ་བ་བསམ་གཏན་དང་འགལ་བ་ལ་གསུམ་སྟེ་ཡང་སྦྱོར་བའི་ཉེས་པ་ནི་ཏིང་ངེ་ཏིང་ངེ་འཛིན་གྱི་དོན་མི་འཚོལ་ཞེས་པ་དེ་སེམས་མཉམ་པར། འཇོག་པར་འདོད་པ་ལ་སེམས་མཉམ་པར་འཇོག་པར་འདོད་པ་ལ་མནར་སེམས་དང་ང་རྒྱལ་གྱིས་སེམས་གནས་ནས་བརྩམས་པའི་གདམས་ངག་གཞན་ལ་ནོད་དུ་མི་འགྲོ་ན་ཉོན་མོངས་དང། ཉོན་མོངས་ཅན། སེམས་གཞན་གཉིས་ཀྱིས་ནི་ས་ད་མནར་སེམས་ལ་སོགས་པ་དེ་འདྲ་མེད་པ་ང་རྒྱལ་ལ་སོགས་པ་མེད་པས་སེམས་ཉིད་མི་འགྲོ་སེམས་གཞན་གཉིས་ཀྱིས་ནི་ཉོན་མོངས་ཅན་མིན་པའི་ཉེས་པའོ། མི་ནོད་ཀྱང་ཉེས་པ་མེད་པ་ལ་ཟེར། མི་ནོད་ཀྱང་ཉེས་པ་མེད་པ་ལ་རྟེན་གྱི་སྒོ་ནས་ནི་ན་བ་དང་ན་བ་ནི་དང་ཉེས་པ་མེད་པར་ཐེ་རང་སྟེ། ན་སྟེ་མི་ནུས་པ་དང་གདམས་ངག་ལོག་པ་བྱུང་དོགས་པ་དང་བདག་མང་དུ་ཐོས་པ་ཡིན་ཏེ་སེམས་མཉམ་པར་འཇོག་ནུས་སམ་གདམས་ངག་གི་བྱ་བ་བྱས་ཟིན་པ་སྟེ་གསུམ་མོ། དངོས་གཞིའི་ཉེས་པ་ནི་བསམ་གཏན་སྒྲིབ་པ་སྤོང་མི་བྱེད་ཞེས་པ་སྟེ་བསམ་གཏན་ལ་གེགས་བྱེད་པའི་སྒྲིབ་པ་ལྔ་པོ་གང་ཡང་རུང་བ་བྱུང་བ་དང་དུ་ལེན་ཞིང་སེལ་བར་མི་བྱེད་ན་ཉོན་མོངས་ཅན་ཡིན་གསུངས་ཤིང། དེ་སྤངས་པའི་ཕྱིར་དུ་འདུན་པ་བསྐྱེད་པ་སོགས་ལ་ཉེས་པ་མེད་པ་ནི་སྔར་བཞིན་ནོ། སྒྲིབ་པ་ལྔ་ནི་ཁ་ཚིག་ཉག་གཡོ་རུའི་དོན་སོ། སྒྲིབ་པ་ལྔ་ནི་བཤེས་སྤྲིང་ལས་རྒོད་དང་འགྱོད་དང་གནོད་སེམས་རྨུགས་པ་དང་གཉིད་དང་འདོད་ལ་འདུན་དང་ཐེ་ཚོམ་སྟེ་སྒྲིབ་པ་ལྔ་པོ་དེ་དག་དགེ་བའི་ནོར་འཕྲོག་པའི་ཆོམ་རྐུན་ལགས་པར་རིག་པར་མཛོད་ཞེས་གསུངས་པ་ལྟར་རྒོད་འགྱོད་གཉིས་སྒྲིབ་པ་གཅིག་བྱ། གཉིད་རྨུགས་གཉིས་སྒྲིབ་པ་གཅིག་ཏུ་བྱ་བའོ། ཟ་དག་གིས། དེ་གཉིས་སྒྲིབ་པ་གཅིག་ཏུ་བྱས་སོང་ན་ད། འདོད་པ་ལ་འདུན་པ་གནོད་སེམས་ཐེ་ཚོམ་སྟེ་དེ་ནི་སྒྲིབ་པ་ལྔ་རེད། ཚིག་ཟིན་ནི་རང་རྒོད་འགྱོད་གཉིས་གཅིག་བྱས་གཉིད་རྨུགས་གཉིས་གཅིག་བྱས་ན། གཅིག་ཏུ་བྱའོ། འདི་ལ་གཉིས། སྦྱང་བྱ་སྒྲིབ་པ་དང་དེ་འདྲེན་པའི་ཆོས་ངོས་བཟུང་བ་ཇི་ལྟར་སྦྱོང་བའི་ཚུལ་ལོ། དང་པོ་ལ་འདོད་པ་ལ་འདུན་པ་ནི་གཟུགས་སྒྲ་སོགས་ཡུལ་ལྔ་ལ་སྲེད་ཅིང་འདུན་པས་སེམས་ཡུལ་ལྔའི་རྗེས་སུ་འབྲང་བ་སྟེ། དེ་འདྲེན་པ་ནི་ཡུལ་ལ་སྡུག་ཅིང་ཡིད་དུ་འོང་བའི་མཚན་མ་སྒྲོ་འདོགས་པའི་ཚུལ་མིན་ཡིད་བྱེད་དོ། ཡང་འདོད་པར་འདུན་པ་ཞེས་གནོད་སེམས་ནི་གཞན་ལ་གནོད་པ་བྱ་བ་དང་འཚེ་བའི་བསམ་པ་སྟེ་དེ་འདྲེན་པ་ནི་ཁོང་ཁྲོའི་རྒྱུ། མི་སྡུག་ཅིང་ཡིད་དུ་མི་འོང་བའི་མཚན་མ་སྒྲོ་འདོགས་པའོ། རྨུགས་པ་ནི་གཏི་མུག་གི་ཆར་གཏོགས་པ་སེམས་ལས་སུ་མི་རུང་ཞིང་བློང་བློང་པོར་གྱུར་པའོ། བློང་བློང་པོར་གྱུར་པའོ། གཉིད་ནི་འདིར་གཏི་མུག་གི་ཆར་གཏོགས་པ་སེམས་ཡུལ་ལས་མངོན་པར་བསྡུས་པ་སྟེ་དེ་གཉིས་འདྲེན་པ་ནི་སེམས་ལ་མུན་པའི་མཚན་མ་ཡིད་ལ་བྱས་པས་མི་གསལ་བའོ། གཉིད་རྨུགས་ནི་འདྲེན་ཡས་བ་ལྟ་སྟེ། རྒོད་པ་ནི་ཆགས་པའི་ཆར་གཏོགས་པའི་རྣམ་པར་མ་ཞི་བའོ། འགྱོད་པ་ནི་སེམས་ཀྱི་ཡིད་ལ་གཅགས་པ་སྟེ་ས་དེ་གཉིས་འདྲེན་པ་ནི་ཉེ་དུ་དང་ལྗོངས་དང་ཡུལ་དང་མི་འཆི་བའི་རྣམ་པར་རྟོག་པ་དང། སྒོས་སྔོན་དགོད་པ་དང། དགད་པ་ན་རོ་ཆད་པ་མིན་འགྲོ་སྔོན་དགོད་པ་དང། བརྩེས་པ་དང་དགའ་བ་དང་དགའ་མགུར་སྤྱད་པ་རྣམས་དྲན་པའོ། ཐེ་ཚོམ་ནི་བདག་དུས་གསུམ་དུ་བྱུང་ངམ་མ་བྱུང་ཞེས་པ་དང། དཀོན་མཆོག་དང་ལས་འབྲས་དང་བདེན་པ་བཞི་ལ་ཐེ་ཚོམ་ཟ་བ་སྟེ་དེ་འདྲེན་པ་ནི་དུས་གསུམ་པའི་ཆོས་དང་དེ་ལ་དམིགས་པའི་ཚུལ་མིན་ཡིད་བྱེད་དུས་གསུམ་པའི་ཆོས་དང་དེ་ལ་དམིགས་པའི་ཚུལ་མིན་ཡིད་བྱེད། ཐེ་ཚོམ་དྲངས་པ་ཡིན་ཟེར། ཇི་ལྟར་སྦྱོང་བའི་ཚུལ་ལ་གཉེན་པོ་གང་གིས་སྦྱང་བ་དང་སྤྱོད་ལམ་ཇི་ལྟ་བུས་སྦྱོང་བ་གཉིས། དང་པོ་ལ་གསུམ་ལས་གཉེན་པོ་གང་གིས་སྦྱོང་དང་པོ་ལ་གསུམ་ལས་ཆོས་ཀྱི་དབང་དུ་བྱས་པའི་སྦྱོང་རྒྱུ་ནི་འདོད་པ་ལ་འདུན་པ།